ད་ནང་ལ་མང། ཐུན་མིན་གྱི་སྔོན་འགྲོ་འདི་ལུ། ཐུན་ཚན་བཞི་ཡོད་པས། ཐུན་ཚན་དང་པ་འདི། རྒྱུད་སྣོད་དུ་རུང་བ་སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད།

ཨ་ནི་འབད་ནི་དེ་གིས་ང་བཅས་རང་གི་རྒྱུད་དེ་གསང་སྔགས་ཀྱི་ཆོས་ཉམས་སུ་ལེན་བཏུབ་པའི་གི་རྒྱུད་ཅིག་ལུ་བཟོ་ནི་གི་དོན་དག་ལས། དེ་ཐུན་ཚན་དང་པ་འདི་དེ་རྒྱུད་སྣོད་དུ་རུང་ཟེརཝ་ན་ཧུན་བི་ཏུབ་གསང་སྔགས་ཀྱི་ཆོས་ཉམས་སུ་ལེན་པའི་ཧུན་བི་ཏུབ་དེ། བཟོ་ནི་གི་དོན་དག་ལས། སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་ཉམས་ལེན་འབད་དགོཔ་འབད་དེ། སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་ཟེརཝ་ན་ད་ཁྲིད་ཟེར་མི་གི་གོ་བ་དེ་ལེན་གོ་བི་དང། ཁྲི་ཡི་སེམས་ནི་དེའི་ཁྱི་ཉིད་ཅི་ལུས་ལ་བི་དང། ད་ག་གི་ཁྱི་ཉིད་མོ། ག་ཁྱི་ཉིད་མོ། ག་ཏི་ལུ་ཁྱི་ཉིད་མོ། ག་དེ་བའི་ཁྱི་ཉིད་མོ་སེ་ཨ་ནི་བའི་ཤེའོ། ད་ག་ཡི་གི་ཁྱི་ཉིད་མོ་ཟེར་བ་ཅིན། མཚན་ཉིད་དང་ལྡན་པའི་གི་བླ་མ་གཅིག་གིས་གདམས་ངག་བསྟིམ་ཤིང་གནག་པའི་ཁྱི་ཉིད་ཡིན་དང། ད་ག་འཁྱིད་ནི་ན་ཟེར་བ་ཅིན། སྣོད་དང་ལྡན་པའི་གི་དད་པ་མོས་གུས་ཡོད་པའི་གི་སློབ་མ་གཅིག་འཁྱིད་ནི་ཨིན། ག་ཏེ་ལུ་འཁྱིད་ནི་ན་ཟེར་བ་ན་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ཟེར་སངས་རྒྱས་ཀྱི་གོ་འཕང་ལུ་འཁྱིད་ནི་ཨིན། ད་ག་དེ་སྦེ་འཁྱིད་ནི་ན་ཟེར་བ་ན་ད་ན་ལ་མ་དེ་སྔོན་འགྲོ་ཐུན་ཚན་བཞི་གི་གདམས་ངག་འདི་ཚུ་བསྟན་དེ་ཉམས་སུ་ལེན་ཤེས་ན་དེ་འཁྱིད་ནི་ཨིན། དེ་ཡང། དང་པོ། སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་དེ་གིས་དེ། དཀོན་མཆོག་གསུམ་གྱི་སྐྱབས་འོག་ལུ་ཚུད། དཀོན་མཆོག་གསུམ་གྱི་སྐྱབས་འོག་ལུ་ཚུད་ཚར་ཞིནམ་ལས། ད་ང་བཅས། འཁོར་བ་ལས་ཐར་པ་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་བཏང་མ་བཏུབ་པ་འཁོར་བ་ན་བཅིངས་བཞག་མི་དེ་ལས་ངན་སྡིག་སྒྲིབ་དེ་བས་བཏུལ་བ། ཨ་ནི་ལས་ངན་སྡིག་སྒྲིབ་དེ་ཕར་སྤང་ནི་གི་དོན་དག་ལས་ཏེ། ཐུན་ཚན་གཉིས་པ་རྡོར་སེམས་སྒོམ་བཟླས་ཀྱི་ཁྲིད་འདི་གིས་དེ་ལས་ངན་སྡིག་སྒྲིབ་དེ་ཚུ་ཕར་བཤགས་པ་ཕུལ། དེ་ཕར་སྤངས། དེ་ལས། མཐོ་རིས་དང་ཐར་པ་ཐོབ་པའི་གི་རྒྱུ་དེ་གཙོ་བོ་ར་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་དེ་བསག་དགོཔ་འབད་དང། དེ་ཨ་ནི་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་རྫོགས་པའི་གི་དོན་ལུ།

ཐུན་ཚན་དང་པ་དེ། སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད། ད། སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་དེ་ན་དང་པ་ར་སྐྱབས་འཚོལ་ནི་དང། སྐྱབས་འཚོལ་ནི་ལུ་སྐྱབས་ག་ལུ་འཚོལ་ནི་ཟེར་བ་ཅིན། ད་ནི་སྐྱབས་ཡུལ་ཚོགས་ཞིང་དེ། གསལ་བཏབ་དགོཔ་འབད་དང། ད་ཡང་མདུན་མཁར། རང་སྣང། དག་པའི། ཞིང་ཁམས། དབུས། སེང་ཁྲི། པདྨ། ཟླ་ཉིའི། གདན་སྟེང། དུ། དཔལ་ལྡན། རྩ་བའི། བླ་མ། རྡོ་རྗེ། འཆང། སྐྱབས་ཡུལ། ཀུན་འདུས་ངོ་བོར་བཞུགས་པར་གྱུར། ད་ཨ་ནི་གིས་སྐྱབས་ཡུལ་ཚོགས་ཞིང་གསལ་བཏབ། ག་ལུ་སྐྱབས་བཅོལ་ནི་སྨོ་ཟེར་ན་ཨ་ནི་གིས་སྐྱབས་ག་ལུ་བཅོལ་ནི་ན་སྟོན་མི་དང། མདུན་མཁར་ཟེར་ན་མདུན་ཟེར་མི་དེ་རང་གི་མདུན་ཁ་དུ་རང་གི་གདོང་ཁ་དུ། མཁར་ཟེར་མི་དེ་ནམ་མཁའ་ལུ་ཟེར་སླབ་པས་དང། རང་སྣང་དག་པའི་ཞིང་ཁམས་གསལ་བརླབས་ན་དོ་བརྡོ་ནམ་མཁའ་སྟོང་པ་དབྱིངས། ཨིན་རུ་ཀ་དེ་བས་གསལ་བཏབ་མོ་ཟེ་བ་ཅན་ང་ཅཱ་ར་གི་སེམས་ཀྱི་རང་སྣང་གི་བས། ནམ་མཁའ་ཀླུ་དག་པའི་ཞིང་ཁམས་ཀྱི་གསལ་བཏབ་གོ་བས་དང། དབུས་སེའུ་ན་ཨ་ནི་མདུན་གྱི་ནམ་མཁའ་ཀླུ་དག་པའི་ཞིང་ཁམས་ཀྱི་གསལ་བཏབ་ཐིག་གི་དབུས་སེ་མི་ཏི་ཐིག་གི་བུ་ཀླུ་གསལ་བརླབས་བས་དང།

ད་ངོ་བོ་དེ་རང་རྒྱལ་རྩ་ཡི་བླ་མ་དེ་པས། རྣམ་པ་དེ་རྡོ་རྗེ་འཆང་སྐུ་མདོག་ཧིམ་གཅིག་ཆ་ལུགས་རྡོ་རྗེ་དར་གྲིབ་རྣམ་སྦས་པས་དེ། རྡོ་རྗེ་དར་གྲིབ་གནས་ཐབས་སུ་བཟུང་དེ་པས་གཞུ་མེད་ཅི་གསལ་བཏབ་སྙིང། ད་ཡང་སྐྱབས་ཚུལ་སྲོད་ཀྱི་ཡུལ་དེ་རྡོ་རྗེ་འཆང་ཅིས་མ་གཏོགས་དེ་གསལ་མི་བཏབ་སྙིང་དེ་པས་རུ་དེ་སྟེ། སྐྱབས་ཡུལ་ཀུན་འདུས་ངོ་བོར་བཞུགས་པར་གྱུར་ཟེར་སྒང་ལས་སྐྱབས། བཅོལ་ས་གི་ཡུལ་མིན་མ་ཞིག་ཡོད་ཚད་ཀུན་འདུས་པ་གི་ངོ་བོ་སྦེ་གསལ་བཏབ་ནི་ར་ཨིན། དེ་མ་འོག་ལས་སྐྱབས་འགྲོ་འདི་གི་སྐབས་སུ་ལུ་སྟོན་དོ་དང། ད་སྐྱབས་འགྲོ་འདི་ནང་ལུ་ཡང། སྐྱབས་གནས། དཀོན་མཆོག། གསུམ་དང། རྩ་བ། གསུམ། སྐུ་གསུམ། རང་རིག། ངོ་བོ། བླ་མ། ལ། བདག་དང། མཐའ་ཡས། མ་གྱུར། འགྲོ་བ། ཀུན། བྱང་ཆུབ། སྙིང་པོའི། བར་དུ། སྐྱབས་སུ། ཕྱིས། བདག། སྐྱབས་ཡུལ་སྐྱོན་བསྡུའི་ངོ་བོ་འོད་གསལ་རླབས་སྣ་ལུགས། སྐྱབས་ཚུལ་གཟུགས་ཀྱི་གནས་སྐྱབས་ཚུལ་གཟུགས་ཀྱི་ཡུལ། ལམ་རྡོ་རྗེ་འཆང་སྐུ་མདོག་ཧིམ་གཅིག་སྟེ་མདུན་གྱི་ནམ་མཁའ་ལུགས། པདྨ་ཟླ་བ་ཉི་མ་རྩེ་དཔེ་དགེ་ལྡན་ལུགས་བཞུགས་པའི་སའི་སྟབས་བདེ་ཡོད་མོད། དེ་ཡང་རྡོ་རྗེ་འཆང་ཕྱི་ལེགས་ཀྱི་གསལ་མ་བཏབ་དེ་བས་ས་ཕྱི་རོལ་རྡོ་རྗེ་འཆང་འདི། སྐྱབས་ཡུལ་ཀུན་འདུས་ཀྱི་ངོ་བོ་ག་དེ་བས་གསལ་བཏབ་ནི་ན་ཟེའུ་ན། དཀོན་མཆོག་གསུམ་ཟེའུ་ན། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག། དཀོན་མཆོག་ཀུན་འདུས་ཀྱི་ངོ་བོའི་རྡོ་རྗེ་འཆང་ཡིན་ཟེ། རྩ་བ་གསུམ་ཟེའུ་ན། བླ་མ་ཡི་དམ་མཁའ་འགྲོ། ཏེ། ཀུན་འདུས་ཀྱི་ངོ་བོ་ཡང་རྡོ་རྗེ་འཆང་དེ་ཡིན་ཟེ། སྐུ་གསུམ་ཟེའུ་ན། ཆོས་སྐུ་ལོངས་སྐུ་སྤྲུལ་སྐུ། སྐུ་གསུམ་གྱི་ངོ་བོ་སྟེ། བླ་མ་རྡོ་རྗེ་འཆང་དེ་ཡིན་ཟེ། རང་རིག་ངོ་བོ་བླ་མ་ཟེ་སྒང་ལས་རང་གི་སེམས་ཀྱི་རང་སྣང། རིག་པའི་གི་ངོ་བོའི་རྩ་ཡི་བླ་མ་རྡོ་རྗེ་འཆང་དེ་སྐྱབས་ཀུན་འདུས་ཀྱི་ངོ་བོའི་ཨ་ནི་བས་གསལ་བཏབ་ནས་ནུས་པ་ཅན་བསྐྱེད་པས། ད་སྔོན་འགྲོ་རྒྱས་པ་གི་ལུགས་ན་བས་བ་ཅན་དེ།

གསལ་བཏབ་པའི་སྒང་ལས། དེ། ལྷ་སོ་སོ་ལུ། ཕྱག་ཕུལ་མ་ཚུགས། ལྷ་སོ་སོ་ལུ་སྐྱབས་བཅོལ་མ་ཚུགས། ཟེ་མནོ་བསམ་གཏང་རང་མི་དགོ། ཐམས་ཅད་དེ་ན་ལུ་འདུས་པ་བས་བཏུབ། ད་ནི་སྐྱབས་ག་ལུ་བཅོལ་ནི་མོ་ཟེའུ་ན་དེ་ངོ་བོ་རྩ་ཡི་བླ་མ་རྣམ་པ་རྡོ་རྗེ་འཆང་འདི་ལུ་སྐྱབས་བཅོལ་ནི། ཏེ་སྐྱབས་ག་ཡི་གིས་བཅོལ་ནི་ཟེའུ་ན་བདག་དང་མཐའ་ཡས་མ་གྱུར་འགྲོ་བ་ཀུན། བདག་ཟེར་མེ་དེ་རང་ཡིན། མཐའ་ཡས་མ་གྱུར་འགྲོ་བ་ཟེར་མེ་དེ། འགྲོ་བ་རིགས་དྲུག་གི། འགྲོ་བ་སེམས་ཅན་ཐམས་ཅད་ཡིན། རང་དང་སེམས་ཅན་ཐམས་ཅད་ཀྱི་དོན་ལུ་སྐྱབས་བཅོལ་ནི། ད་ག་ཅི་གི་སྐྱབས་བཅོལ་མོ་ཟེ་བ་ཅན་བྱང་ཆུབ་སྙིང་པོའི་བར་དུ་སྐྱབས་སུ་མཆི། བྱང་ཆུབ་སྙིང་པོ་ཟེར་མེ་དེ་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཡིན། ཨ་ནི་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་མ་ཐོབ་ཚུན་ཆད་ཀྱི་ནང་འཁོད་ལུ་སྐྱབས་སུ་མཆི་ཟེར་མེ་དེ་སྐྱབས་མཛད་གནང་ཟེར་སྐྱབས་སུ་འགྲོ་ཡི་གི་དོན་དག་ཡིན། ད་ག་ལུ་སྐྱབས་བཅོལ་མོ་སྐྱབས་གནས་ཀུན་འདུས་ཀྱི་ངོ་བོ་རྡོ་རྗེ་འཆང་དེ་ལུ་ག་གིས་སྐྱབས་བཅོལ་དོ་རང་དང་སེམས་ཅན་ཐམས་ཅད་ཀྱིས་སྐྱབས་བཅོལ་ཡིན། ག་ཅི་གི་དོན་ལུ་སྐྱབས་བཅོལ་དོ་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་མ་ཐོབ་ཚུན་ཆད་ཀྱི་ནང་འཁོད་ལུ་སྐྱབས་དང་མགོན་མཛད་གནང་ཟེ་ཨ་ནི་བས་སྐྱབས་བཅོལ་མོ་ད་སྐྱབས་འགྲོ་ཟེ། དེ་ལས་ད་སྐྱབས་སུ་འགྲོ་ཚར་ཞིན་ལས་ག་ཅི་བས་དགོ་མོ་ཟེ་བ་ན་ཁ་ཏོན་དགེ་སྦྱོར་དགེ་བའི་གི་ལས་ག་ཅི་ར་བས་ས་ཅི་ར་བས་ཏེ། སེམས་བསྐྱེད་དེ་ཁག་ཆེ་དོ་ཡོད། ཏེ། ཆོས་རྣམས་ཐམས་ཅད་རྐྱེན་ཡིན་ཏེ་འདུན་པའི་རྩེ་ལ་རབ་ཏུ་གནས་ཟེའུ་ན་ཆོས་ཐམས་ཅད་དེ། སེམས་འདི་ལུ་རག་ལས་དོ་ཡོད། དེ་བས་ནི་དེ་གིས། ཏེ། བསམ་པ་ཀུན་སློང་དགེ་བའི་གི་སེམས་གཅིག་གིས་རྩིས་ཟིན་ཤེ་ན། ཏེ་དེ་ལས། དགེ་བའི་གི་བྱ་བ་དེ་ལུ་འཇུག་དགོ་དེ་བས་ནི་དེ་གིས། ཏེ། སེམས་བསྐྱེད་ཏེ་སྨོན། དེ་ཡང། མ་དག། རིགས་དྲུག། སྒྱུ་མ་ཡི་གྲོང་ཁྱེར་དུ། རང་སྣང་འཁྲུལ་པས་བསླུས་པའི་སེམས་ཅན་རྣམས། ཡང་དག་རྫོགས་པའི་སངས་རྒྱས་ལ་འགོད་ཕྱིར། སྨོན་འཇུག་བླ་མེད་བྱང་ཆུབ་སེམས་བསྐྱེད་དོ། ད་སེམས་བསྐྱེད་སེའུ་ནང་ལུ། ད་བསམ་བློ་ཅིག་བཏང་དགོ་པའི་ད། ད་མ་ད་རིགས་དྲུག་སྒྱུ་མའི་གྲོང་ཁྱེར་དུ་སེའུ་ན། མ་ད་བ། འགྲོ་བ་རིགས་དྲུག་གི་གནས་འདི་དཔེ་ག་དེ་འདྲ་མོ་ཟེར་བ་ཅིན་སྒྱུ་མའི་གྲོང་ཁྱེར་དང་འདྲ་ཟེར། སྙིང་པོ་མེད་པའི་གི་དོན་དེ་ཡིན་ད། ད་མ་ད་བ། འགྲོ་བ་རིགས་དྲུག་གི་སྒྱུ་མའི་གི་གྲོང་ཁྱེར་འདི་ཏེ། རྟག་པ་དང་བརྟན་པ་ཅིག་ཡོད་ག་བདེན་བདེན་གྲུབ་གྲུབ་ཅིག་ཡོད་ག་ཟེར་བ་ཅིན་མེད། ཏེ། བདེན་བདེན་གྲུབ་གྲུབ་མེད་པ་ཅིན་ག་དེ་འབད་སྣང་མི་ན་ག་དེ་འབད་བྱུང་མི་ན་ཟེར་ན། རང་སྣང་འཁྲུལ་པས། ཏེ། རང་གི་སེམས་ཀྱི་སྣང་བ་འཁྲུལ་པའི་གི་དབང་གིས་འབད་དེ་དེ་ལན་རིགས་དྲུག་གི་གནས་དེ་དེ་བས་ན། རིགས་དྲུག་གི་གནས་དེ་ནང་ལུ། ཏེ། རིགས་དྲུག་སོ་སོ་ཀྱི་སྡུག་བསྔལ་གྱི་ལུས་ཟེར་བ་ཅིན་སྡུག་བསྔལ་གྱི་དགུ་ཁོ་སྡུག་བསྔལ་དེ་མྱོང་འོ་བརྒྱལ་ཐང་ཆད་འབད་ཡོད་པའི་གི་འགྲོ་བ་རིགས་དྲུག་གི་སེམས་ཅན་རྣམས། ད་ནི། སྙིང་རྗེས་གཞན་དོན་ལ་དམིགས་པ་ཟེར་སླབ། བསམ་པ་བྱང་ཆུབ་ཀྱི་སེམས་དེ་བསྐྱེད་ནང་ལུ་དང་པ་ར་སྙིང་རྗེ་ཅིག་འགོ་ལུ་བསྐྱེད་དགོས་པས་ད་དེ་སྙིང་རྗེ་དེ་ག་ལུ་བསྐྱེད་ནི་མོ། འགྲོ་བ་རིགས་དྲུག་གི་གནས་ནང་ལུ་རིགས་དྲུག་སོ་སོ་གྱི་སྡུག་བསྔལ་གྱིས་ཉམ་ཐག་སྟེ་ཡོད་པའི་གི་སེམས་ཅན་ཆ་ཁྱབ་ལུ་ཨ་ཡེ་འདི་ཆེ་ཟེར་བའི་གི་སྙིང་རྗེ་ཅིག་བསྐྱེད་དགོས་པས་ད། ད་ནི་སྙིང་རྗེ་སེམས་ཅན་ལ་དམིགས་པ། ད་འདི་ཆེ་ཟེར་སྙིང་རྗེ་བསྐྱེད་བཞག་པ་ཙམ་གཅིག་གིས་མི་བཏུབ་སྟེ། སྡུག་བསྔལ་དེ་དག་དེ་ལས་བསྒྲལ་ཏེ་འབད་ཞིནམ་སྟེ་སྡུག་བསྔལ་མེད་པའི་གི་གནས་ནང་བསྐྱལ་ནི་གི་ཏེ་བསམ་བློ་གཅིག་དགོ། ཨ་ནི་ཤེས་རབ་རྫོགས་བྱང་ལུ་དམིགས་པ་ཟེར་སླབ་པས་དེ་ཡང། ཡང་དག་རྫོགས་པའི་སངས་རྒྱས་ལ་འགོད་ཕྱིར་ཟེར་ན། ད་སྡུག་བསྔལ་མེད་པའི་གི་གནས་དེ་ག་དེ་མོ་ཟེར་ན་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དེ་ཡིན་པས་པ། ད་ཨ་ནི་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་རིགས་དྲུག་སོ་སོ་གི་སྡུག་བསྔལ་ལས་བསྒྲལ་ཞིནམ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ས་ལུ་འགོད་ནི་ཟེར་བའི་གི་བསམ་བློ་གཅིག་བསྐྱེད་དགོས་པས་ད་ཨ་ནི་ལུ་དེ་བསམ་པ་བྱང་ཆུབ་ཀྱི་སེམས་ཟེར་ཏེ་བྱང་ཆུབ་ཀྱི་སེམས་འདི་ལུ་ཕར་དབྱེ་བ་ནང་ལུ་སྨོན་པ་སེམས་བསྐྱེད་ཟེར་དེ་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ལུ་བཀོད་ནི་ཟེར་བའི་ཡིད་ཀྱི་བསམ་བློ་བཏང་མི་དེ། དེ་ལས་འཇུག་པ་སེམས་བསྐྱེད་ཟེར་དེ། སེམས་ཅན་སངས་རྒྱས་གོ་འཕང་བཀོད་ནི་གི་དོན་ལུ་དངོས་སུ་དེ་སངས་རྒྱས་གོ་འཕང་བཀོད་བྱེད་ཀྱི་ལམ་སྟེ། ཆོས་ཉམས་སུ་ལེན། དེ་བླང་དོར་གྱི་གནས་ལུ་འཇུག་འབད་འབད་མི་དེ། སྐབས་ཀྱི་སེམས་བསྐྱེད་དེ་འཇུག་པ་སེམས་བསྐྱེད་ཡིན། དེ་ལས་བླ་མེད་བྱང་ཆུབ་ཀྱི་སེམས་ཟེར་དེ། དོན་དམ་བྱང་ཆུབ་ཀྱི་སེམས་འདི་ཡིན། ཨ་ནི་བྱང་ཆུབ་ཀྱི་སེམས། སྨོན་པ་སེམས་བསྐྱེད་འཇུག་པ་སེམས་བསྐྱེད་བླ་མེད་བྱང་ཆུབ་ཀྱི་སེམས་འདི་ཚུ་དེ་སྐྱེ་མི་དེ་ལུ་དེ་སེམས་བསྐྱེད་ཟེར། ནི་བས་བྱ།